རྒྱ་གར་ལྷོ་ཕྱོགས་ཀྱི་གདན་ས་བཀྲ་ཤིས་ལྷུན་པོ་དང་རྫོང་ཆོས་གྲྭ་ཚང་གཉིས་ནང་སེར་སྐྱ་མང་ཚོགས་ལ་དགུ་གཏོར་གྱི་གར་འཆམ་གཟིགས་འབུལ་དང་གཏོར་རྒྱག་གནང་ཡོད་པ་རེད། དེ་རིང་བོད་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཆགས་ཁུལ་དུ་རྟེན་གཞི་བྱས་པའི་བྱེས་ཀྱི་ཆོས་སྡེ་བཀྲ་ཤིས་ལྷུན་པོར་སྔར་སྲོལ་ལོ་སར་གོང་གི་དགུ་གཏོར་གར་འཆམ་དང་གཏོར་རྒྱག་གི་བྱེད་སྒོ་གཟབ་རྒྱས་སྤེལ་གནང་སོང་ལ་སེར་སྐྱ་མང་ཚོགས་སྟོང་ཚོ་བརྒལ་བ་ཕེབས་འདུག། བཀྲ་ཤིས་ལྷུན་པོའི་ཐུན་མོང་མ་ཡིན་པའི་གར་འཆམ་དེ་ནི་དམ་ཅན་ཆོས་རྒྱལ་ཡབ་ཡུམ་དང་གཤིན་རྗེ་ཕོ་བརྒྱད་མོ་བརྒྱད་ཞེ་ཆེན་གྱི་ཀ་བ་གཙོ་འཁོར་ལྔ་བཅས་ཀྱི་གར་འཆམ་ཡིན་པ་རེད་འདུག་གར་འཆམ་འཁྲབ་སྟོན་པ་རྣམས་ཀྱིས་འཆམ་རའི་ནང། ལག་སྟབས་དང་རྐང་སྟབས་ཟུང་འབྲེལ་ཐོག་ནས་རྔ་རོལ་དང་ལྷན་དུ་རྡོ་རྗེའི་འགྲོས་ཀྱི་གར་སྟབས་ལིང་ལིང་དུ་གར་འཆམ་སྐྱོན་གནང་བཞིན་འདུག་བཀྲ་ཤིས་ལྷུན་པོའི་དཀའ་ཆེན་བློ་བཟང་ཚུལ་ཁྲིམས་ལགས་ནས་འགྲེལ་བརྗོད་གནང་དོན་ནང་བཀྲ་ཤིས་ལྷུན་པོའི་ཐུན་མོང་མ་ཡིན་པའི་གར་འཆམ་དེ་ནི་ཐོག་མར། པཎ་ཆེན་སྐུ་འཕྲེང་ལྔ་པའི་དུས་སུ་གསར་བཙུགས་མཛད་དེ་རིམ་པས་དར་རྒྱས་བྱུང་བ་ཞིག་དང་བཙན་བྱོལ་ནང་གར་འཆམ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་བསྐྱར་དུ་གསར་བཙུགས་གནང་བ་གསུངས་གནང་སོང། ལགས་སོ། དཀའ་ཆེན་ལགས། ད་རེས་ང་རང་ཚོ་བཀྲ་ཤིས་ལྷུན་པོའི་དགོན་པའི་ཐུན་མོང་མ་ཡིན་པའི་གར་འཆམ་དང་དགུ་གཏོར་དེའི་སྐོར་ལ་ཡང་ངོ་སྤྲོད་གནང་རོགས་སྙིང་བསྡུས་གནང་རོགས་གནང། ལགས་སོ། ཨ་ནི་རྩ་བའི་ད་ལྟ་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དེ་ནས་གསང་སྔགས་རྒྱུད་པ་གྲྭ་ཚང་གི་གར་འཆམ་དེ། ཨ་ནི་བོད་ལ་ད།

རྩ་བའི་ཐོག་མའི་གར་འཆམ་དེ་བྱུང་རིམ་དེ། པཎ་ཆེན་སྐུ་ཕྲེང་བཞི་པ་བློ་བཟང་ཆོས་རྒྱན་གྱི་སྐབས་ལ། བཀྲ་ཤིས་ལྷུན་པོའི་གསང་སྔགས་རྒྱུད་པ་གྲྭ་ཚང་དེ་བཙུགས་གནང། དེའི་རྗེས་ལ་ད་བཀྲ་ཤིས་ལྷུན་པོའི་གསང་སྔགས་རྒྱུད་པ་གྲྭ་ཚང་གི་མཁན་སློབ་འདུས་པ་རྒྱ་མཚོ་གིས། པཎ་ཆེན་སྐུ་ཕྲེང་ལྔ་པའི་སྐབས་ལ། རིན་པོ་ཆེ་ལ་ཡང་ད་ང་ཚོ་དགེ་ལྡན་གྱི་ཕྱོགས་ལ་གར་འཆམ་དང་དེ་འདྲ་གི་དེ་ཡོད་མ་རེད་པ་ལབ་དུས་སྒང་ལ། པཎ་ཆེན་རིན་པོ་ཆེ་གིས་དེ་མེད་པ་བྱུང་ན་འགྲིག་གི་མ་རེད་གསང་སྔགས་ཉམས་ལེན་བྱེད་མཁན་ཅིག་ལ

ཨེ་ནི་བྱང་ཕྱོགས་ཤམྦྷ་ལ་ན་ཞེས་པ་ཡིན་གསུང་གོ། ཨེ་ནི་ད་ལྟ་གཙོ་བོ་དེ་འཆམ་སྣ་བཅུ་གསུམ་དེ་རེད། ཡིན་དུས་སྒང་ལ་བྱང་ཕྱོགས་ཤམྦྷ་ལ་ན་འདུག་ཟེར་ཞེ་ན། ཨེ་ནི་ཐོག་མའི་རྩ་བའི་ཐོག་མ་དེ་ལ་ཨེ་ནི་དགེ་འདུན་པ་གྲངས་ལྔ་བཅུ་ལ། ཨེ་ནི་ཡང་གཅིག་དང་གཅིག་གི། མཚམས་དང་བསྙེན་སྒྲུབ་སྔོན་དུ་སོང་བའི་སྒོ་ནས་ཨེ་ནི་ཡང་ཐོག་མ་དེ་ནས་བཀྲ་ཤིས་ལྷུན་པོའི་གསང་སྔགས་རྒྱུད་པ་གྲྭ་ཚང་ལ་ཨེ་ནི་གར་འཆམ་དེ་བཙུགས་གནང་བ་རེད་འོ་འདུག་ཟེར།
ཡང་ཁོང་གིས་གར་འཆམ་གཟིགས་འབུལ་ཞུ་དགོས་དོན་ནི་མི་དང་མི་མ་ཡིན་པའི་གནོད་པ་ཞི་བའི་ཆེད་དུ་ཡིན་པ་གསུངས་གནང་སོང། ཨེ་ནི་གཅིག་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་གི་དེ་ནི་བྱིན་རླབས་དང་ནུས་མཐུ། ཨེ་ནི་ལྷག་དོན་དུ། ཨེ་ནི་ལྷ་ཆོས་སྐྱོང་ད་ལྟ་གར་འཆམ་འཁྲབ་དུས་སྒང་ལ་འབག་དང་དེ་ནི་གོས་ཆེན་དང་མང་པོ་ཞིག་བཞེས་ཡ་དེ་ཨེ་ནི་ལྷ་ཆོས་སྐྱོང་སྲུང་མ་གི་རྣམ་པ་ལ་ཡ་འདུག་སེ་བཞེས་གནང་དགོས་ག་རེ་རེད་ལབ་དུས་སྒང་ལ་ཨེ་ནི་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པའི་བྱིན་རླབས་དང་ནུས་མཐུ་དང། ཨེ་ནི་ལྷ་ཆོས་སྐྱོང་སྲུང་མའི་ང་རྒྱལ། ཨེ་ནི་ཞོགས་ཀས་ཡ་དཔེར་ན་ཁ་སང་ཉི་ཤུ། ལྔ་ནས་བཟུང་ནས་དེ་ལ་གཏོར་སྒྲུབ་འཚོགས་པ་རེད་ཨེ་ནི་གཏོར་སྒྲུབ་འཚོགས་པའི་སྒང་ལ་ཞོག་ཀས་རྟག་པར་དེ་ནི། དཔལ་རྡོ་རྗེ་འཇིགས་བྱེད་ལྷ་བཅུ་གསུམ་གྱི་བདག་བསྐྱེད་ཨེ་ནི་ཉི་མ་ཉིན་གང་ཨེ་ནི་ཡ་ཆོས་སྐྱོང་ཡོངས་རྫོགས་ཀྱི་བསྐང་གསོལ་དང་ཨེ་ནི་ད་དེ་རིང་ཐ་མ་དེ་ཆགས་ཡོད་རེད་ཡིན་དུས་སྒང་ལ་ད་འོ་དེ་གི་ཨེ་ནི་ལ་ཆོས་སྐྱོང་སྲུང་མ་གི་ང་རྒྱལ་གྱི་སྒོ་ནས་འོ་ད་མི་དང་མི་མ་ཡིན་གྱི་གནོད་པ་དེ་དག་ཐམས་ཅད་ཞི་ཡས་ཞི་ཡས་དང་ཨེ་ནི་འཇིག་རྟེན་གྱི་ཁམས་ལ་ནད་ཡམས་དམག་འཁྲུག་ལ་སོགས་པའི་མི་འདོད་པའི་ཨེ་ནི་མཚན་མ་ངན་པ་དང་ལྟས་ངན་པ་དང་མི་མཐུན་པའི་ཕྱོགས་ཐམས་ཅད་ཞི་ཡས་དང་ཨེ་ནི་སེམས་ཅན་ཐམས་ཅད་ལ་བདེ་སྐྱིད་འབྱུང་ཡས་ཀྱི་དོན་དུ། ཨེ་ནས་གར་འཆམ་དེ་འདུག་སེ་འཁྲབ་གནང་གི་ཡོད་རེད་རྒྱུ་མཚན་དེ་དེ་རེད་ད། ཡང་དད་ལྡན་མང་ཚོགས་ཀྱི་ངོས་ནས་གར་འཆམ་གཟིགས་པ་ཡིན་ན་གནས་སྐབས་མི་འདོད་པའི་ཉེར་འཚེ་ཞི་བ་དང་ཚོགས་དང་བསོད་ནམས་གསོག་པ་སོགས་ཀྱི་ཕན་ཡོན་ཆེན་པོ་ཡོད་པ་གསུངས་གནང་སོང། དངོས་གནས་རང་ད་མ་རེད་ད་གང་ཅི་ལྷ་ཆོས་སྐྱོང་དང་ད་ལྟ་དེ་ལ་མར་ཕེབས་དུས་སྒང་ལ་ཆོས་རྒྱལ་ཡབ་ཡུམ་གྱི་བཞག་པ་འདུག་ཟེར་གནང་དུས་སྒང་ལ་ནམ་རྒྱུན་ནས་ང་རང་ཚོ་ཆོས་རྒྱལ་ཡབ་ཡུམ་ག་རེ་ཡོད་པ་དེ་ད་ག་ན་དེ་དུས་སྒང་ལ་ང་རང་ཚོ་ལ་ཡ་ལྟར་སོ་སོ་གི་མོས་སོ་སོ་གི་དད་པ་ཡིད་ཆེས་ཡོད་ན་འོ་ད་ཆོས་རྒྱལ་ཡབ་ཡུམ་དངོས་སུ་མཇལ་ཡས་ཀྱི་དེ་ནས་ང་ཚོ་ཕན་ཡོན་ཨེ་ནས་ད་ག་ནང་ཆོས་རྒྱལ་ཡབ་ཡུམ་འཁོར་གཤིན་རྗེ་ཕོ་བརྒྱད་དང་མོ་བརྒྱད་དངོས་སུ་མཇལ་ཡས་ཀྱི་ཕན་ཡོན་ཡོད་དུས་སྒང་ལ་ཨེ་ནས་ང་རང་ཚོ་ལ་ཅིག་ད་སྡིག་པ་མི་དགེ་བ་མང་པོ་ཞིག་སེལ་ཡས་དང་རྐྱེན་དང་བར་ཆད་མང་པོ་ཞིག་སེལ་ཡས་ཀྱི་འོ་ད་ཕན་ཡོན་འདུག། གར་འཆམ་གཟིགས་འབུལ་གྲུབ་པའི་རྗེས་གེགས་དང་གནོད་པ་བཟློག་པའི་ཆེད་གཏོར་རྒྱག་བསྐྱོན་ཏེ་མཇུག་སྒྲིལ་གནང་ཡོད་པ་རེད་དེ་དང་ཕྱོགས་མཚུངས་ཧུན་སུར་རབ་རྒྱས་གླིང་བོད་མིའི་གཞིས་ཆགས་ཁུལ་དུ་རྟེན་གཞི་བྱས་པའི་རྫོང་ཆོས་གྲྭ་ཚང་དུ་ཡང་དད་ལྡན་མང་ཚོགས་སྟོང་ཚོ་བརྒལ་བར་གྲྭ་ཚང་དེའི་ཐུན་མོང་མ་ཡིན་པའི་གཡག་ཟངས་གར་འཆམ་གཟིགས་འབུལ་ཞུས་པ་དང་དགུ་གཏོར་གྱི་གཏོར་རྒྱག་གནང་ཡོད་པ་རེད། སྤྱིར་གར་འཆམ་སྐྱོན་མཁན་ལ་ཆ་མཚོན་པ་ཡིན་ན་གར་འཆམ་སྐྱོན་མཁན་གྱི་འཆམ་པ་རྣམས་ལུས་སྟོབས་ཡག་པོ་དགོས་པ་དང་དབང་པོ་སྐྱོན་ཅན་མ་ཡིན་པ་དེ་བཞིན་ལམ་ཐུན་མོང་བའི་རྒྱུད་སྦྱང་སྔོན་དུ་སོང་བའི་སྒོ་ནས་བླ་མེད་རྒྱུད་སྡེ་གང་རུང་གི་དཀྱིལ་འཁོར་ལ་དབང་བསྐུར་ཐོབ་ཅིང་དམ་ཚིག་དང་སྡོམ་པ་ཚུལ་བཞིན་དུ་བསྲུང་རྒྱུ་སྨོས་མེད་ཐོག་བསྙེན་སྒྲུབ་ཚད་དུ་འཁྱོལ་བ་བྱུང་ན་རབ་དང། དེ་མ་ཡིན་ཡང་མཐའ་མ་བསྙེན་པ་རེ་སྔོན་དུ་འགྲོ་དགོས་པ་དང་གར་འཆམ་དངོས་གཞིའི་སྐབས་སུའང་ལྷ་གང་གི་ཆས་སྤྲས་པ་དེ་དང་དེའི་ང་རྒྱལ་བཟུང་སྟེ་ངག་ནས་རྩ་སྔགས་བཟླ་བ་དང་ཡིད་ཀྱིས་ལྷའི་གསལ་སྣང་དང་མི་འབྲལ་བ་ལུས་ཀྱི་ཉམས་འགྱུར་ཐམས་ཅད་སྒེག་པ་དང་དཔའ་བ་མི་སྡུག་པ་བཅས་ཀྱི་སྐུའི་ཉམས་སུ་རྫོགས་པ་མདོར་ན་ཁྱེར་སོ་གསུམ་གྱི་རྣལ་འབྱོར་ལ་གནས་ནས་གང་སྣང་ལྷའི་རྣལ་འབྱོར་དུ་ཤར་བ་ཞིག་དགོས་ཀྱི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།